རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་དྲི་མེད་ཡིན། དེ་རིང་གི་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལས་རིམ་འདིའི་ནང་རྡ་རམ་ས་ལའི་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཀྱིས་ཟླ་ཤས་གོང་དུ་རྒྱ་གར་གྱི་ཨོ་རི་ས་མངའ་སྡེ་ནང་ཡོད་པའི་ཕུན་ཚོགས་གླིང་བོད་མིའི་གཞིས་ཆགས་ཀྱི་མང་ཚོགས་ལ་གསུང་བཤད་གནང་བའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར།

ཁོང་ཚོས་ལྟ་གྲུབ་རྟིང་མ་རྟིང་མ་དང་ཚན་རིག་གི་རྟིང་མ་རྟིང་མ་བསམ་བློ་གར་བཏང་གི་འདུག་བོད་པའི་རིག་གཞུང་འདི་རྟིང་མ་འདི་བསམ་བློ་ག་རེ་ཤར་གྱིན་བསྡུར་ཡོང་དུས། ས་དང་གནམ་གྱི་ཁྱད་པར་ཤོར་ས་རེད། ནས་མི་རིགས་འདི་ཤེས་ཡོན་ཡོད་དེ་མཁན་འཇོན་ཐང་ཡོད་དེ་མཁན་སེམས་པ་བཟང་པོ་ཡོད་དེ་མཁན། ད་དེ་འདྲས་ཅིག་བཟོ་དགོས་རེད་ད་རྒྱལ་བ་རིན་པོ་ཆེའི་དགོངས་གཞི་དེ་རང་རེད། ད་ཁྱེད་རང་ཚོ་ལོ་གཞོན་པ་ཚོས་བོད་པའི་ཆོས་དང་རིག་གཞུང་དང་སྐད་ཡིག་འདི་ཚོ་ཡག་པོ་ཅིག་མ་སྦྱངས་ནས་བདག་པོ་མ་བརྒྱབ་ན་ང་ཤི་ན་དབུགས་འགྲོ་ས་མ་རེད་ད། དེ་ང་རང་ཨམ་ཅོག་ང་སྐུ་མདུན་གསུང་རྒྱུར་བྱས་རེད་ལོ་མང་པོ་འདི་ང་རང་རང་ཨམ་ཅོག་ཐེངས་མང་པོ་གོ་མྱོང། དེ་ག་ས་གཅིག་ཐུགས་བརྩེ་བ་བྱེད་ཀྱི་ཡོད་རེད་ད། དེ་འདྲ་མང་པོ་བཤད་ཡོད་རེད་ང་ལ། ཐེངས་མ་གཅིག་འདི་ཨ་རུ་ན་ཅལ་ཕེབས་ནས་ཁྱེད་རང་ཚང་མས་གོ་ཡོད་རེད་ཧེ་ལི་ཀོབ་ཏྲ་ནང་ནས་ཚུར་ཕེབས་ཡོང་དུས། དེ་གནམ་གྲུ་འདི་ཞེ་པོ་ཅིག་འཁྲུགས་སོང། གསུང་གི་འདུག་བ། ད་ང་ད་དེ་རིང་ཤི་ན་དེ་འདྲ་རེད་དེ་ད་ངའི་བོད་པ་མི་མང་ཚོ་ག་རེ་བྱེད་ཡོང་བསམ་སོང་དུས་ཚོད་འདི་འདྲའི་སྐབས་ལ་འདི་བསམ་བསྡད་དགོས་རེད། ད་སྐུ་མདུན་དེ་འདྲའི་དགོངས་པ་བཞེས་བསྡད་དེ། ད་སྐུ་མདུན་རྟག་ཏུ་ང་ཚོ་རེ་བ་ད་སྐུ་མདུན་བསྐལ་པ་ཁྲི་ཕྲག་ནས་ཁྲི་ཕྲག་བར་དུ་བཞུགས་རོགས་ཟེར་སྨོན་ལམ་རྒྱབ་དགོས་རེད་དེ་ཁྲི་ཕྲག་ཁྲི་ཕྲག་བར་དུ་བཞུགས་གི་མ་རེད་བ། མི་རྣམ་པར་ཕེབས་བསྡད་ཡོད་རེད། མ་བཞུགས་པའི་དུས་ཀྱི་འགོར་བ། སྐུ་མདུན་བཞུགས་ན་མ་བཞུགས་ན་ཁྱད་པར་མེད་པར་ཁོང་གི་བཀའ་སློབ་དེ་ཁོང་གི་ཞལ་རས་དང་ཁོང་གི་སྐུ་གཟུགས་དེ་སོ་སོའི་ཡིད་ལ་འཆར། ཨེ་ནས་དཔེ་དེ། དཔེར་ན་སློབ་དཔོན་པད་མ་འབྱུང་གནས་ད་ལྟ་བཞུགས་མེད་བ། སངས་རྒྱས་བཅོམ་ལྡན་འདས་ད་ལྟ་བཞུགས་མེད་བ། ཡིན་ནའང་ཁོང་བཞུགས་པ་ནང་བཞིན་བྱས་ང་ཚོས་སྨོན་ལམ་བཏབ་ནས་ཁོང་གི་བཀའ་སློབ་དེ་ཚོ་ཉན་བཞག་དུས། ཨེ་འགྲིག་འདུག་དོ། དེ་མ་གཏོགས་ཐབས་ལམ་ཡོད་ཡོད་མ་རེད། སྤྱིར་ན་རྒྱལ་བ་རིན་པོ་ཆེ་གི། ག་རེ་ཟེར་དགོས་རེད་བཀའ་སློབ་གནང་བཞུགས་རྒྱུ་དེ་ཚོ། གནད་འགག་ཆེན་པོ་བཞི་པོ་འདི་འདྲ་ཡོད་རེད་དེ་ཚོ་ང་ཚོ་ཡིད་ལ་བཞག་ལོ་གཞོན་པ་ཚོ་ལ་ཕར་བསླབ་བྱ་བརྒྱབ། དེ་འདྲ་བྱས་ནས་ང་ཚོ་བོད་པའི་གི་ཐུན་མོང་མ་ཡིན་པའི་རིག་གཞུང་ངོ་བོ་འཛིན་ཐུབ་མཁན་འཆམ་མཐུན་ཡོད་དེ་མཁན་ཡ་རབས་སྤྱོད་བཟང་ཡོད་དེ་མཁན། འཛམ་བུ་གླིང་ནང་ལ་དེང་སང་ཡ་རབས་སྤྱོད་བཟང་སློབ་སྦྱོང་བྱེད་གི་བྱེད་གི་ད་མང་པོ་བྱེད་མཁན་ཡོད་རེད་ཕྱི་རྒྱལ་ལ་ད་མང་ཆེ་པེ་ཤག་བསག་ཡས་དང་རྣམ་གཡེང་འགྲོ་ཡས་དེ་འདྲའི་རྐྱང་རྐྱང་རེད་ད་དྲང་པོ་བཤད་ན་ངས་ཕྲག་དོག་སྐད་ཆ་མཁན་མེད། འཆམ་མཐུན་སྐད་ཆ་ཟེར་གི་འདུག་གཅིག་ཡ་རབས་སྤྱོད་བཟང་དགོས་རེད་ཟེར་མཁན་ད་ཡོད་མ་རེད་རང་དབང་དགོས་རེད་ཟེར་རང་དབང། དེ་རང་དབང་དངོས་གནས་དགོས་ན། ཉོན་མོངས་པའི་དབང་ལ་མ་ཤོར་བར་བྱས་ནས་རང་དབང་ཐོབ་དེ་ནི་ཕོ་ཁྱོ་ག་རེད། ཁོང་ཁྲོ་གི་དབང་དུ་མ་འགྲོ་བྱས་ནས་རང་དབང་ཐོབ་དེ་ནི་ཕོ་ཁྱོ་ག་རེད། ཁོང་ཁྲོའི་དབང་དུ་བཏང་འདོད་ཆགས་དབང་དུ་བཏང་ཞེ་སྡང་དབང་དུ་བཏང་ད་དུང་རང་དབང་དགོས་རེད་རང་དབང་ཐོབ་ཡས་ཁོ་རང་མེད་བ། རང་དབང་མེད་པ་བཟོ་མཁན་གཙོ་བོ་དེ་ཕྱི་ལོག་ནས་མ་རེད་ནང་ལོག་གི་སོ་སོ་ཁོང་ཁྲོ་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་འགྲན་སེམས་ད་མང་པོ་ཞེ་པོ་ཅིག་རེད་བ། ཨོ་ད་དེ་གིས་སོ་སོ་སྐྱིད་པོ་མེད་པ་བཟོ་མཁན་ནང་མི་འཆམ་པོ་མེད་པ་བཟོ་མཁན Blood Pressure ཟེར་མང་པོ་འདུག་ག་མང་པོ་ད་ང་ཚོ་ཁྲག་ཤེད་ཕར་བཅུག་མཁན་མགོ་ན་བཅུག་མཁན། ད་དེ་སྔའི་གི་ཆོས་ཕྱོགས་གཅིག་པུ་སྐད་ཆ་བཤད་དགོས་མ་རེད། ཚན་རིག་པས་བརྟག་དཔྱད་བྱས་ནས་ཆོས་གི་ག་རེ་བཤད་པ་གཅིག་པ་གཅིག་རྐྱང་རྙེད་གི་འདུག་བ། དཔེར་ན་རྒྱལ་བ་རིན་པོ་ཆེ་ཞལ་རས་གཅིག་མཇལ་དང། ནང་ལ་བྱང་ཆུབ་སེམས་བསྒོམ་སྟོང་པ་ཉིད་རྟོགས་པ་ཤེས་རབ་བསྒོམ་ཨ་ནི་སེམས་ཅན་ལ་ཕན་སེམས་རྐྱང་རྐྱང་བསྒོམ་དེ་ཆོ་གའི་བསྒོམ་ང་དགུང་གྲགས་བསྒོམ་མི་ལ་དེ་རྐྱང་རྐྱང་བཤད་དེ་དུས་དགུང་ལོ་བརྒྱད་ཅུ་གྱ་བདུན་ཕེབས་ཟེར་ན་ད་དུང་ཞལ་རས་ག་འདྲ་ཡག་པོ་འདུག།
དགེ་བཤེས་ལགས་ཀྱིས་སངས་རྒྱས་ཀྱི་གསུང་དང་རྒྱལ་བ་རིན་པོ་ཆེས་ལམ་སྟོན་བཀའ་སློབ་གནང་བ་ཁག་ཡིད་ལ་བཞག་སྟེ། ལག་ལེན་དུ་བཀལ་ན་སྐྱིད་པོ་ཡོང་གི་རེད་ཅེས་གསུངས་པ་དང་འབྲེལ། མིའི་མི་ཚེའི་ནང་ལ་སྐྱིད་སྡུག་འདྲ་མིན་ཡོང་རྒྱུ་ནི་འཇིག་རྟེན་གྱི་ཆོས་ཉིད་རེད་ཅེས་དང། འོན་ཀྱང་སྡུག་པོ་ཡོང་བའི་སྐབས་བསམ་བློ་བཏང་སྟངས་ཤེས་ན་དེ་ཙམ་དཀའ་ངལ་འཕྲད་ཀྱི་མ་རེད་ཅེས་གསུངས་འདུག།
ད་ཉི་མ་དེ་རིང་ནས་རེད་ད། དེ་རིང་ནས་བྱས་ནས་ཁོང་ཁྲོ་མ་ལངས་སེམས་པ་བཟང་པོ་བྱས་ནས་ཆོས་འདི་རེད་ད། ཡི་གེ་མི་འགྱུར་གཙུག་ལག་ཁང་འགྲོ་ཐུབ་ན་ཡག་པོ་རེད་མ་ཐུབ་ན་གལ་ཡོད་མ་རེད། གཙུག་ལག་ཁང་ནང་བསམ་བློ། རྒྱལ་བ་རིན་པོ་ཆེ་སོ་སོའི་སེམས་ནང་བཞག་ཡས་ཡོད་རེད་གཙུག་ལག་ཁང་ནང་སེམས་ནང་བཞག་ཡས་ཡོད་རེད། སེམས་ནང་ལ་ཡོད་ན་ཤི་དུས་འཁྱེར་འགྲོ་ཡས་ཡོད་རེད། ཕར་ཚུར་འགྲོ་ནས། ལྡོག་འདྲི་ཆགས་མ་རེད། ལྕགས་ལག་ཞིག། འདི་ཕར་ཚུར་དེ་འདྲ་སེ་འགྲོ་ན་མང་དྲགས་ན་ལྡོག་འདྲི་ཆགས་འདུག་བ་ཡང་དཀའ་ལས་འདུག་བ། དེ་འདྲ་བྱེད་དུས་སོ་སོའི་བསམ་བློ་དེ་ཡག་པོ་གཅིག་སྐུ་མདུན་བཀའ་སློབ་འདི་ཚོ་ཉན་སངས་རྒྱས་ཀྱི་གསུང་འདི་ཚོ་ཉན་རེ་བ། ཨཱ་ནི་བྱས་ཏེ། བསམ་བློ་ཡག་པོ་གཅིག་འགྱུར་བ་བཏང་ན་སྐད་ཆ་མང་པོ་མ་བཤད་ན་སྐད་ཆ་རྡོག་རྡོག་ཁ་ཤས་ཤིག་བཤད་ན།

ཆོ་མེད་པའི་ལས་ཀ་དེ་ཚོ་མ་བྱེད་ཟེར། ཆོ་ཡོད་པའི་ལས་ཀ་དེ་བྱེད་ཟེར་ཏེ་གསུངས་པ་རེད་མདོར་བསྡུས་ན། དེ་བྱེད་དུས་དེ་ཚོ་ང་ཚོ་ཡག་པོ་གཅིག་བྱས་ཏེ་ལམ་ལུགས་སྲོལ་འདྲ་བོ་ཅིག་བྱས་ནས་དེ་དགོན་པ་སྐོར་ར་རེ་བརྒྱབ་སྟེ་གཅིག་པོ་མ་ཡིན་པ་བྱས་ཏེ་ཞེས་ལྷོད་ལྷོད་བྱེད་ཅིང་སློབ་སྦྱོང་བྱེད་ཨ་ནི་ད་དེང་སང་ང་ཚོས་ད་མང་ཆེ་བ་དེ་ཁ་པར་དང་ད་ཏེ་ལི་བི་ཞིན Smart TV དང་ད་མང་པོ་ད་ཕན་ཐོགས་གི་འདུག་ཨ། རྒྱལ་བ་རིན་པོ་ཆེ་ཡིན་ན་རེད་ད་དེ་མིན་པའི་སྐྱེས་བུ་དམ་པ་སུ་ཡོད་ན་དེ་ཚོའི་གསུང་ཆོས་ཉན་དགོས་བྱུང་ན་ཉན་ཆོག་ཆོག་འདུག་ཨ། དེ་གཞན་དག་མ་བྱུང་ན་ཉི་མ་རེ་ལ་སྐར་མ་བཅོ་ལྔ་ཉི་ཤུ་ཙམ་ཞིག་ཉན། ཉན་པ་འདིའི་ནང་ནས་དོན་དག་རྡོག་རྡོག་དེ་ཧ་གོ་བ་ཅིག་བྱས་འདུག་ཕྱི་ཟླ་སྐྱིད་དང་མ་སྐྱིད་ཟེར་འདི་བསམ་བློ་རེད་ད། རྒྱལ་པོ་རྒྱལ་སྲིད་ཟིན་ཀྱང་ལྟོགས་ལྷང་ལྷང་སྤྲང་ཕྲུག་ཐང་ལ་བསྡད་ཀྱང་སྦོ་རྒྱས་རྒྱས་ལབ་རེད། རྒྱལ་པོ་རྒྱལ་སྲིད་ཟིན་ཀྱང་ད་དུང་ད་ཉུང་དྲགས་ཤག་དེ་ནས་ས་ཆ་ཕ་གི་དེ་ང་དགོས་ས་རེད་ཕ་གི་ལུང་པ་དེ་ང་ལ་དགོས་ས་རེད་ལབ་གི་འདུག་བ་ལྟོགས་ལྷང་ལྷང་རེད་འདང་ངེས་འདང་ངེས་ཡོད་མ་རེད། སྤྲང་ཕྲུག་ཐང་ལ་བསྡད་ཀྱང་སྦོ་བསྡད་བསྡད་ཟེར་སྤྲང་ཕྲུག། སློང་པ་སློང་མཁན་པུ་གུ་འདུག་ཟེར་ད་ཁོ་རེ་བ་འདྲེ་ཅིག་ཆེ་འདུག་དེ་ནས་ཡང་འགྲོ་ཡོད་ཟེར་མཐུན་རྐྱེན་ཟེར་གང་ཡང་མི་འདུག་ད་ཁོ་རང་ཆོག་ཤེས་བྱས་བསྡད་བསྡད་དུས།

ཡག་པོ་ཅིག་སྐྱེ་བ་ལ་ཁོ་གི་ས་དང་ཆུ་དང་དྲོད་དང་ཉི་མ་མང་པོ་ཅིག་དགོས་ཀྱི་འདུག་བ། དེ་ཚོ་བཞི་ཀ་ཏག་ཏག་འཆམ་མཐུན་ཡོད་ན། ཤིང་སྡོང་སྐྱེ་གི་རེད་མེ་ཏོག་ཤར་གི་རེད་དཔེ་སྐྱིད་པོ་འདི་རང་བཞིན་འགྲོ་སྟངས་རེད།
ཡང་དགེ་བཤེས་ལགས་ཀྱིས་བོད་མི་ཚོས་ཟས་དང་སྤྱོད་ལམ་ལ་དོ་སྣང་ཆེ་ཙམ་བྱེད་དགོས་ལུགས་འདི་ལྟར་གསུངས་དོན། མི་ལ་ཡིན་ན་འབྱུང་བ་བཞི་དེ། དེ་ཚོ་སྐལ་བཟང་རྗེས་སུ་སྲུང་བྱེད་ནང་ལ་ཚ་གྲང་འབྱུང་བ་མང་པོ་མི་དགོས་དང་གཅན་གཟན་བདག་མེད་ཕུང་པོ་རྣམ་ལྔའི་ལུང་སྟོང་དུ་འཚོགས་ནས་སྲོག་ལ་ཧབ་ཤ་འགྱེད་པའི་གཅོང་ཆེན་དུ་གདུག་པའི་ཚེ་སྲོག་ཆུ་བུར་ལྟ་བུའི་སྣང་ཚུལ་དུ་སྐྱོ་བ་བྱེད་དུས་ང་ཚོ་ཡག་པོ་བལྟས་པ་ཡིན་ན། ང་ཚོ་མི་དེ་ང་བདེ་བོ་ཡིན་ཐང་པོ་ཡིན་ཟེར་ཏེ། འབྱུང་བ་བཞི་དེ་ཆ་མཉམ་པ་གཅིག་པུ་ལ་བྱེད་ཀྱི་རེད། ས་ཆུ་མེ་རླུང་འདི་ཚོ་དགྲ་རེད་གཅིག་གཅིག་ལ་དགྲ་རེད། ད་ཁོ་ཚོ་བཞི་དེ་སྟོབས་ཤུགས་གཅིག་པ་ཡོད་དུས་ཨེ་ནས་གཅིག་གཅིག་ལ་དཔེ་ནས་གནོད་པ་མ་བྱེད་ཅིག་ད་དེ་ང་ཚོ་བདེ་སིག་སིག་འདྲ་བྱེད་ཡོད་རེད། ད་དེ་ཉིད་བལྟས་ཚེ་དཔེ་དེ་ཆུ་མང་དྲགས་ཡང་མིན་ན་རླུང་མང་དྲགས་ཡང་དྲོད་མང་དྲགས་ན་ཨེ་ནས་བདེ་བོ་མི་འདུག་ཟེར་ཏེ། དཔེར་ན་དྲོད་མང་དྲགས་ན་ཚ་བ་འཕར་རེད། ཡོད་དགོས་འདུག་བ། འོ་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་ད་ང་ཚོ་ཟས་དང་སྤྱོད་ལམ་གྱི་ཐོག་ནས་ཟས་དང་གཙོ་བོ་ཟས་དང་སྤྱོད་ལམ་རེད་སྨན་དེ་རྗེས་ལ་སྐད་ཆ་རེད་ད། ང་ཚོ་མང་ཆེ་ཅིག་གིས་ཟས་དང་སྤྱོད་ལམ་དོ་སྣང་ཁྱོན་ནས་མ་བྱེད་བྱས་ཨེ་ནི་སྨན་འགྲོ་ག་བྱེད་རེད་ད། ད་དེ་དང་དེ་ལ་སོགས་པ་མང་པོ་ཡོད་དགོས་ཡས་ཡོད་མ་རེད་ཁྱོན་ནས་ད་ཡིན་གཅིག་མིན་གཅིག་བཏང་མི་དགོས་ས་དེ་འདྲ་ལ་ད་སོ་སོར་གནོད་ཡས་མི་ལ་གནོད་ཡས་དེ་འདྲ་རྐྱང་རྐྱང་ཉོས་ནས་ཟ་ནས་བསྡད་ན། སོ་སོས་བརྩི་མཐོང་བྱེད་དགོས་རེད་བ། མི་ལུས་རིན་པོ་ཆེ་ཐོབ་བསྡད་ཡོད་རེད། རྒྱལ་བ་རིན་པོ་ཆེ་གི་སློབ་མ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་རེད་སློབ་དཔོན་རིན་པོ་ཆེ་གི་རྗེས་འཇུག་རེད་བ། དེ་བསམ་བློ་བཏང་བྱས་ནས་ང་ཚོ་དཔེ་དེ་སོ་སོ་ལ་བརྩི་མཐོང་བྱེད་དགོས་རེད། ང་ཚོས་མི་ལུས་རིན་པོ་ཆེ་ཐོབ་ནས་ག་ཚད་ཅིག་རྩ་ཆེན་པོ་ཡིན། དུད་འགྲོ་དང་མ་འདྲ་བར་ག་ཚད་ཅིག་སྐྱིད་པོ་ཡིན་འདི་ཧ་གོ་གི་མི་འདུག་བ། དུད་འགྲོ་གི་མི་ཚེ་སྐྱེལ་སྟངས་འདྲ་བོ་སྐྱེལ་ཡས་ཐབས་ཤེས་བྱེད་གི་འདུག་བ་ང་ཚོས། དེ་འདྲ་ཡིན་དུས་ད་ངས་མི་ལུས་རིན་པོ་ཆེ་དོན་དང་ལྡན་པ་ཅིག་བྱེད་གི་ཡིན་བསམ་བྱས་ནས། ཐག་བཅད་ནས། ཡང་ན་ཁོས་ཉི་མ་རེ་རེ་བཞིན་དུ་ཞེ་དྲག་མ་བྱུང་ན་སྐར་མ་བཅུ་བཅོ་ལྔ་ཙམ་ཅིག་ཞོགས་ཀའི་སྒོམ་བརྒྱབ། མ་ཎི་འདྲ་ཅིག་བགྲང། ཡང་གཉིད་སད་པ་དང་ཀེར་ལངས་བརྒྱབ་ནས་འགྲོ་མ་བསྡད་བྱས། སྐར་མ་ལྔ་མ་སྐར་མ་ལྔ་བཅུ་ཅིག། ད་དེ་རིང་ང་མ་ཤི་བར་གྱི་ཡང་ཅུང་ལང་ཡ་ཡོང་བར་སྐལ་བ་བཟང། ད་རྒྱལ་བ་རིན་པོ་ཆེ་སྐུ་ཚེ་བརྟན་པ་ཤོག་སངས་རྒྱས་བསྟན་པ་རྒྱས་པ་ཤོག། ཨེ་ནས་བྱམས་པ་དང་སྙིང་རྗེ་དེ་ཚོའི་སྐོར་དེ་བསམ་བློ་སྐར་མ་བཅུ་བཅོ་ལྔ་ཙམ་ཡིན་ན་བསམ་བློ་བཏང། ལྷོད་ཤིག་ཤིག་རེད། དེ་ནས་སོ་སོའི་ལས་ཀ་ལས་ཀ་ག་རེ་ག་རེ་ཡིན་ན་བྱེད་ཡས་དེ་ཚོ་བྱེད་ཡས་རེད་བ། དེ་ནས་ཡང་ཉིན་དཀར་ལ་མོ་དེ་ལ།

ཁྱོད་རང་གི་སྨྲ་ཆོག་ལས་ཅིག་དགག་ཆོག་ཁག་པོ་ཅིག་ཨ་ཊ་ཀི་ལུ་བརྒྱད་ཁྱེར་ནས་ཆུ་ཚོད་ཉི་ཤུ་རྩ་བཞི་འགྲོ་བསྡད་ན། གཅིག་པ་གཅིག་རྐྱང་རེད་ད། ང་ཚོ་ཀི་ལུ་ཐལ་བ་ག་ཚད་འདུག་ལྟ་ཡས་ཡོད་རེད་དེང་སང། སོ་སོའི་གཟུགས་ཚད་ལ་དཔག་པའི་ཀི་ལུ་ཐལ་བ་ག་ཚད་འདུག་འདི་བཅག་དགོས་རེད་ད། ཁ་ལག་རྩ་ནས་མ་ཟ་བསྡད་དགོས་མ་རེད་ཁ་ལག་ཉུང་རུ་བཏང་ཆུ་ཏོག་ཙམ་མང་ཙམ་འཐུང། ཁ་ལག་དུས་གསུམ་ཟ་དགོས་ན་ཁ་ཟས་མང་པོ་མ་ཟ་ད་འདི་སྒྲིག་ལམ་དགོས་རེད་ད་འདི་ལ། སྒྲིག་ལམ་མེད་ན་དེ་མོག་མོག་འདི་ཞིམ་དྲགས་ནས་ཟ་ཤོར་སོང་འདི་འདྲ་ལབ་ཡས་ཡོད་མ་རེད། སྒྲིག་ལམ་བྱེད་དགོས་རེད་ད་ཆོས་ཉམས་ལེན་ཡིན་ན་སྒྲིག་ལམ་དགོས་རེད་བ། སྒྲིག་ལམ་མེད་ན། ད་མུ་མཐུད་ནས་བྱེད་དགོས་རེད་མ་གཏོགས་ཅིག་ཡོང་མ་རེད་བ། དཔེར་ན་ང་ཚོ་གི་ལུས་ཀྱི་བདེ་ཐང་བྱེད་དུས་ལུས་རྩལ་རྩེ་ཡིན་ན། ཀུ། སྐར་མ་ཁ་ཤས་ཅིག་རྩེ། ཉི་མ་གཉིས་གསུམ་ཅིག་རྩེ་དེ་ནས་གཡུག་བཞག་ན་ཁེ་ཕན་མ་རེད་བ། རྟག་པར་རྩེ་དགོས་རེད་བ། འོ་དེ་ནང་བཞིན་ཆོས་ཀྱི་ཉམས་ལེན་ཡིན་ན་མུ་མཐུད་ནས་བྱས་ན། དེ་ནས་ཁོ་ངམ་ངམ་ཤུགས་ཤུགས་ཀྱིས། བློ་ཆོས་ལ་འགྲོ་བསྡད། ཆོས་ལམ་ལ་འགྲོ་བསྡད་ལམ་ལ་བར་ཆད་མེད་ཟེར་ལབ་བསྡད་ནང་བཞིན་དེ་ཚོ་ཚང་མ་ཡོང་བསྡད་རེད་བ།
དེ་དང་ཕྱོགས་མཚུངས་བོད་མི་ཚོས། རྒྱ་ནག་ལ་ཁ་གཏད་གཅོག་གི་ཡིན་ཞེས་ཟེར་གྱི་ཡོད་ན། དང་ཐོག་རང་གི་གཟུགས་པོའི་འཕྲོད་བསྟེན་ཡར་རྒྱས་གཏོང་དགོས་པ་དང་གཉིས་པ་བོད་མི་རིགས་ཀྱི་ཆོས་དང་རིག་གཞུང་ལ་སློབ་སྦྱོང་བྱེད་དགོས་པ། གསུམ་པ་རྒྱ་ནག་གིས་བོད་མི་རིགས་ཀྱི་ཐོག་ག་རེ་བྱེད་ཀྱི་ཡོད་མེད་ལ་དོ་སྣང་ཆེ་ཙམ་བྱ་དགོས་པ་བཅས་ཡིན་ཞེས་གསུངས་འདུག། བྱས་ཙང་ངས་དོན་དག་ཁ་ཤས་ཅིག་ཞུ་ཡས་དེ། གཅིག་སྐུ་མཁྱེན་འཕྲོད་བསྟེན་ཡག་པོ་བྱེད་རོགས་གྱིས། ན་མ་རན་གོང་ནས་ན་རྒས་མ་རན་གོང་ནས་རྒས་ཤི་མ་རན་གོང་ནས་ཤི་ཚང་མ་འཕྲོད་བསྟེན་མེད་ནི་རེད་ད།

རྒྱལ་སྤྱིའི་སྡིངས་ཆ་སྒང་ལ་བོད་པའི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་ཤེས་ཐུབ་མཁན། རྒྱ་མི་གིས་དོན་དག་མེད་པའི་མནར་གཅོད་ཐུབ་ཚོད་བཏང་འདི་གའི་འདི་ཚོ་ཧ་གོ་བ་ཅིག་ཉིན་རེ་ཉིན་རེ་དཔེར་ན་ཁ་སང་ཁ་ཉིན་ནང་ལོགས་ལ། གར་ཚེ་བ་རེད་རྒྱ་གར་གྱི་ས་མཚམས་ལ་དྭགས་དང་དེ་རྒྱ་གར་གྱི་ས་མཚམས་དེ་བ་ནས་ད་བོད་པ་མང་པོ་ཞེ་པོ་ཅིག་གནས་ཆགས་བཅུག་ནས་བསྡད་བཅུག་ནས་ད་དེ་ག་རེ་ཟེར་ན་རྒྱ་གར་མཉམ་དུ་དམག་རྒྱབ་ན་དེ་དུས་ཨ་ནི་དམག་མི་འདི་ཚོ་ཟ་ས་འཐུང་ས་ཡོད་པ་བཟོ་ཡས་ད་ཁ་སང་ཉི་མ་གཉིས་གསུམ་གྱི་གོང་ནས་བོད་པའི་སྤུ་གུ་འབུམ་གཅིག་ལྷག་ཙམ་ཅིག། ཕ་མ་རྩ་འདི་འཕྲོག་ནས་འཕྲོག་ཟེར་དགོས་རེད་ད་བཙན་ཁྲིད་བྱས་ནས་རྒྱ་མི་སློབ་གྲྭ་ཐག་རིང་པོ་བཏང་བཞག་ད་བོད་པ་མིང་རྩ་མེད་ཁོ་རང་བཏང་ཡས་བྱེད་ཀྱི་འདུག་ད་དུས་ཚོད་དྲིས་ད་མེ་མདའ་འོག་ནས་བྱེད་དགོས་རེད་ད་ཁོ་ཚོ་ལ་ཐབས་ཤེས་མི་འདུག་ད་ང་ཚོ་རང་དབང་ལུང་པ་ལ་སེམས་ཤུགས་ཆེ་ན་བྱེད་ཡས་ཡོད་རེད་བ་དེ་འདྲའི་བསམ་བློ་བཏང་བྱས་ནས་ང་ཚོ་རྒྱལ་བ་རིན་པོ་ཆེ་དགོངས་གཞི་སྒྲུབ་ཟེར་ན་རེད་རང་དོན་རང་བྱེད་ཟེར་ན་རེད་ཨ་ནི་བོད་ཀྱི་ཆོས་དང་བསྟན་པ་ཟེར་དུས་ད་སེམས་ཅན་མང་པོ་ལ་ཕན་ཐོགས་ཡས་ནུས་པ་ཡོད་དེ་འདྲས་ཀྱི་ཉར་ཚགས་ཟེར་ན་རེད་དེ་འདྲས་བྱས་ནས་ང་ཚོ། བའི་འདི་ཁོ་ལས་འགུལ་ཆེན་པོ་སྐད་ཆ་ཁས་མ་རེད་སོ་སོའི་འཕྲོད་བསྟེན་ཡག་པོ་ཡོད་བ་ཅིག་བཟོས། གཟུགས་པོ་ལྗིད་ཀོག་ཆེན་པོ་འདི་འདྲའི་མེད་བ། ཨེ་དེ་འདྲས་བྱུང་ན་ཨེ་ནི་ག་རེ་ཡིན་ན་བྱེད་ཐུབ་ཀྱི་རེད་པ། འཕྲོད་བསྟེན་ཡར་རྒྱས་འགྲོ་ཡས་ལ་མཉམ་རུབ་ག་རེ་བྱེད་ཡས་འདུག། ཚང་མས་དོ་སྣང་བྱས་ནས། ཨེ་ནི་ཁོ་བསྡད་པའི་རིང་ལ་སྐྱིད་པོ་ཐག་ཆོད་འཆམ་མཐུན་སྒང་ནས་སྐྱིད་པོ་ཐག་ཆོད་བསྡད་ཅིག། དེ་བཟོ་དགོས་རེད་ད། དེ་རིང་འདིར་མཚམས་འཇོག་ཞུ་གི་ཡིན་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།